ཁོ་ལ་ཕྱོགས་ལྷུང་རེ་བྱས་ནས་ནི་དུས་ཚོད་ཤོད་ཅིང། དཔེར་ན། ཟླ་བ་གཅིག་ཟེར་ཡག་དེ་ནི་ཁག་པོ་ཡིན་འགྲོ་ད་ང་རང་ཚོ་ལྟ་བུ་ལ་ཟེར་ན། དེ་ནི་དེ་མེད་ན་ད་རབ་ལ་བྱུང་ན་ད་ཉི་མ་བཅོ་ལྔ། ནི་དེ་མིན་ཨ་ནི་ཉི་མ་བཅུ་གཅིག་ཨོ་དེ་འདྲ་ཡོད་བཅོ་ལྔ་དང་བཅུ་གཅིག་གང་རུང་གཅིག་ལ་དུས་ཚོད་བཟོས། ཨ་ནི་དེ་ཡི་རིང་དེ་ལ་དུས་ཚོད་དེས་ད་ང་ཚོ་ཉི་མ་བཅུ་གཅིག་དང་བཅོ་ལྔ་ཟིན་བཟུང་བ་ཙམ་མ་ཡིན་པ་ཅི་ཐལ། ཐུན་མཉམ་ཁ་སོ་ཐུན་རུ་ཟིན་གྱི་ན་བཞི་ཡང་བཞི།